ག་རེ་ཟེར་དགོས་རེད། ཚེ་འདིར་བུད་མེད་གྱུར་པ་ཡིན་ན། འདི་ནི་མཐོང་ཆོས་ཀྱི་ལས་རེད་བ་ད། སྤྱི་དང་དེ་ནི། མགོ་བཙུགས་ས་འདི་བུ་ད། ཚེ་འདི་ལ་གྲུབ་པ་རེད་མ་གཏོགས་གཞན་སྐྱེ་བ་ལྔ་བརྒྱའི་ནང་གི་བུད་མེད་སྐྱེས་པ་རེད་རོ། བ་བཙུགས་ཤིང་ད་དེ་མཐོང་ཆོས་ཀྱི་ལས་དེ་ནི་ལས་ལ་སྐྱག་པ་རེད། མཐོང་ཆོས་ཀྱི་ལས་དེ། ག་རེ་ཟེར་དགོས་རེད། ཚེ། རྣམ་སྨིན་ཚེ་འདི་ག་རང་ལ་གྲུབ་པ་དེ་ག་རེ་རེད་ཟེར་ན། འདི་ནི།

འོ་ད་དེ་འདྲ་བྱས་ན། དེ་འདྲ་གཅིག་རེད། དེ་ནས་ས་དེའི་འདོད་ཆགས་གཏན་བྲལ་ཕྱིར། རྣམ་སྨིན་ངེས་པ་གང་ཡིན་པའོ་ཟེར་འདུག་བ། འདི་ལྟོ་ཟེ་ཅག་ཟིན་པོ་འདུག་བ། དེ་ནས་འདི། འདི། འདི་དེ་འདྲ་ཆོས་ཡོད་རེད། དཔེར་ན། ཚེ་འདི་ལ། འདོད་པ་ལ་འདོད་ཆགས་ལ་བྲལ་ངེས་གང་ཟག་ཡིན་ན།

དཔེར་ན། མི་གཅིག་ནི། ད། འདི། ལུང་པ་གཞན་ལ་ཕར། འགྲོ་དགོས་རེད་ཐག་རིང་ས་ཅིག་ལ་ཕར། སྤོ་འགྲོ་དགོས་རེད་ད་འདིར་སྡོད་ཡོད་མ་རེད། ལབ་པ་ཡིན་ན། ཁོ་ལ་བུ་ལོན་མང་པོ་ཡོད་ཅེས་ཆགས་མེད་བྱས་ན་བུ་ལོན་དེ་ངེད་ལ་འཚང་ཁ་ཞིག་རྒྱུགས་ཡོད་ན་སྟབས་དེར་དེས་ནི་མ་གཏོགས་ཕྱི་ལ། ཨ་ནི་ཁོ། བློ་ཐང་སྟོན་ར་ཡ་ཡོད་མ་རེད་ཟེར་ནས་དེ་ཁ་འགུགས་རོགས་བ། ཨོ་དེ་ནང་བཞིན་ཡིན་ཟེར་གྱི་ཡོད་རེད། དེ་ལས་མང་པོ་བསགས་ཤེས་ཡོད་རེད་བ། ལས་མང་པོ་བསགས་ནས་ད། བི་ཀའི། དེ་ནི། འདོད་པ་ལ་ཆགས་པ་ཙམ་མ་བྲལ་གོང་ལ་དེ་ནི་སྨིན་དགོས་ཡག་གི་ལས་དེ་འདྲ་ཡིན་ན། ཨ་ནི། ཁོ། འདོད་པའི་ཉོན་མོངས་དང་མ་བྲལ་གོང་ལ་སྨིན་ན་མ་གཏོགས་དེ་ནས་དེ་དེ་ཐ་ན་སྨིན་ས་ཡོད་མ་རེད་བ་དེ་འཚང་ཁ་ཤས་ཀྱིས་སྨིན་དགོས་ཡོད་རེད། ཡང་ན། དེ་གི་ཨ་ནི། འདོད་པ་ལ་དེ་ནི་འདོད་ཆགས་ལ་བྲལ་བ་ལ་གེགས་བྱེད་ཀྱི་ཡོད་ཐག་ལས་དེ་གི་ལས་དེ་གི་འབྲས་བུ་དེ་མ་སྨིན་ན། ཨ་ནི་གང་ཟག་འདོད་ཆགས་བྲལ་ཐུབ་ཀྱི་ཡོད་མ་རེད་བ་ཐ་ཆད་ཡང་ན་དེ་འབྲས་བུ་དེ་མྱང་དགོས་ཀྱི་ཡོད། ཡང་ན། སྒྲ་ཆེན་པོ་འདི་ཀ་ཚ་དེ་འདོད་པའི་ཉོན་མོངས་སྤང་ཡ་དེ་འགོར་འགྲོ་གི་ཡོད་ཐག་གཅོད་བྱས་ན། དེ་ཨོ་དེ་གི་ཆ་འདི་ཏོག།

དེ་ནས་དགྲ་བཅོམ་པ་སྒུར་ཆུང་ཟེར་མཁན་དེ་ཨ་ནི་ག་ད་ཟས་ཤིག་མེད་པ་བྱས། ཐལ་སྐྱོ་མཆོད་ནས་ཨ་ནི་གྲོངས་པ་ཡིན་ཟེར་ཡོད་རོ། དགྲ་བཅོམ་པ་དེ་ལས་དེ་ནས་ལྷག་བཅས་ནས་འཕོ་ནས་ལྷག་མེད་ལ་དེ་ཀ་སྡུག་བསྔལ་ཕུང་པོ་དེ་ཡོད་མ་རོ། ཨ་ནི་སྡུག་བསྔལ་དེ།

དེ་འདྲའི་ལ་དེ་ནི་ཕན་གནོད་བྱེད་པ་དེ་ཉེས་པ་ཆེན་པོ་ཡིན་ཟེར་འཕགས་པ་མ་ཡིན་ན་གང་ཟག་ཡིན་ན་ཡང་འགོག་པ་ལས་ལངས་མ་ཐག་པ་དང་ཨ་ནི་བྱམས་པ་ལ་དེ་ནི་ཆེན་པོ་བསྒོམས་ནས་དེ་ལས་ལངས་མ་ཐག་པར་འགྲོ་བ་དང་ཉོན་མོངས་མེད་པའི་ཏིང་ངེ་འཛིན་ལས་ལངས་མ་ཐག་པ་དང་མཐོང་ལམ་ལས་ལངས་མ་ཐག་པ་དགྲ་བཅོམ་པའི་འབྲས་བུ་ལས་ལངས་མ་ཐག་པ་དེ་ཚོ་ལ་ཕན་གནོད་བྱེད་པ་ཡིན་ན་དེ་ཡི་འབྲས་བུ་དེ་ཚེ་དེ་ལ་སྨིན་གྱི་ཡོད་ཟེར་འོ་ད་དེ་གཅིག་རེད་དེ་མཐོང་ཆོས་འབྲས་བུ་ཅན་གྱི་ལས་ཡིན། དེ་ལ་ཕན་གནོད་བྱེད་པ་ཡི་འབྲས་བུ་འཕྲལ་དུ་མྱོང་བར་འགྱུར་ཚེ་དེ་ག་རང་ལ་སྨིན་གྱི་རེད་ཐག་རིང་པོ་སྒུག་དགོས་ཀྱི་མེད་ཟེར་གྱི་ཡོད། དེ་ནས་ད་འདི་ནས་དེ་ཅི་ཞིག་འདི་ཡོད་བ། ཨ་ནི། རྣམ་སྨིན་གྱི་འབྲས་བུ་དེ་ནི། ལུས་ཀྱི་ཚོར་བ་ཐོག་ལ་སྨིན་མཁན་གྱི་ལས་དང། ཨ་ནི།

མི་མ་ཡིན་ཅི་འདྲ་གི་གནོད་པ་བྱས་ནས་སྨྱོ་བ་གཅིག་ཡོད། དེ་མ་གཏོགས་དེ་ནི་ཁ་ཐག་ཅི་འདྲ་གི་གནོད་ཤག་ཟེར་ཅི་ཅིག་གནོད་པའི་གནོད་པ་བྱུང་ན་ཁོ་དེ་བས་ཅི་དེ་འདྲ་བྱེད་པར་ཟེར་བ་ད་དེ་རེད། ཨ་ནི། གནོད་པའི་སྒོ་ནས། མ་ཉམས་ཟེར་མཁན་ཅིག་འདུག་ག་ཁོ་དེ་འབྱུང་བ་ཆ་མ་མཉམ་ནས་སྨྱོ་བ་གཅིག་ཡོད་རེད། ཨ་འདི་ཡི་གེ་འདི་མ་དག་མེད་འགྲོ་བསམ་གྱི་དེ་ག་རེ་ཡིན་ན། མ་ཉམས་ཟེར་མཁན་དེ་ཉ་མ་ས་ཉམས་རྒྱབ་བཞག་འདུག་བ། མ་མཉམ་ཟེར་མཁན་དེ་ག་རེ་ཡིན་ན་ཞེ་འདྲ་ཚུལ་དེ་ག་རེ་བས།

ཡིན་པ་གཅིག་ཡོད་རེད། ཨ་ནི་འཇིགས་སྐྲག་དབང་གིས་བྱུང་བ་གཅིག། མི་མ་ཡིན་གྱི་གནོད་པ་དབང་གིས་དེ་ནི་བྱུང་བ་གཅིག། འབྱུང་བ་ཆ་མ་མཉམ་པའི་སྒོ་ནས་བྱུང་བ་གཅིག། ཨ་ནི། མྱ་ངན་བྱུང་ནས་ཨ་ནི་བྱུང་བ་གཅིག་འོ་ད་དུས་ཆེན། དེ་རེད་ད་འོ་ན། གང་ཟག་ག་འདྲ་ལ་སྨྱོན་པ་དེ་ཨ་ནི། ཁམས་གསུམ་ནང་ན་ག་བ་ག་བ་ཡོད་རེད། ད་དེ་འདྲ་བྱས་ན་ད་དབྱེ་བ་ཕྱེ་དགོས་རེད་བ། སྒྲ་མི་སྙན་མིན

ཡོན་པོའི་ལས་ཟེར་མཁན་དེ་འདྲ་ཡིན་པར་བ། དེ་ནི། གཡོ་སྒྱུ་ཡིས་ཀུན་ནས་བསླངས་པའི་དེ་འདྲ། དེ་འདྲ་གི་དེ་ནི། ལས་བྱས་པ་དེ་ལ་དེ་ནི་ལུས་ཀྱི་ལས་ཡིན་ན་འདྲ་ངག་གི་ལས་ཡིན་ན་འདྲ་ཡིད་ཀྱི་ལས་ཡིན་ན་དེ་ཡོན་པོའི་ལས་ཟེར་གྱི་ཡོད་རེད་བ་ད་རྒྱུ་དེ། གཡོ་སྒྱུ་དེ་ཁོ། ད་ཡོན་པོ་དེ་ཁ་ཀྱོག་ཀྱོག་ཟེར་གྱི་ཡོད་རེད་བ་དེ་ནི་ཡོན་པོ་དེ་འདྲའི་དབང་གིས་བྱུང་བའི་ལས་དེ་ལ་ཡོན་པོའི་ལས།

ཨ་ནི། ག་རེ་ཟེར་དགོས་རེད། སྙིགས་མའི་ལས་ཟེར་གྱི་རེད་པ། ཡོན་པོའི་ལས་སྐྱོན་གྱི་ལས་སྙིགས་མའི་ལས་ཟེར་དེ་གསུམ་མིང་བཏགས་པ་རེད་བ། ད་དེའི་ལྟོས་ས་མོས་འདི་ལྟོས་ས་གྲགས་ཀ་ཡོད་རེད་ད། གཡོ་དང་ཞེ་སྡང་འདོད་ཆགས་སྐྱེས། ཧ་དེ་ནས་ཡང་ལས་ད།